ང་ཚོས་བརྙན་འཕྲིན་དང་རྒྱང་བསྒྲགས་གཅིག་ཅར་གཏོང་ཡང་ཀུན་གླེང་གི་ལས་རིམ་ལ་གསན་གཟིགས་གནང་མཁན་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་ཞུ་རྒྱུ་དང་ང་ཚེ་རིང་སྐྱིད་ཡིན། ཐེངས་འདིའི་ང་ཚོའི་ཀུན་གླེང་ལས་རིམ་གི་ནང་དུ་ཡུ་རོབ་སྦེལ་ཇམ་དུ་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་དགུ་པ་ཞེས་པ་ཚོགས་ཡོད་པ་དེའི་སྐོར་བཅས་བརྗོད་གཞི་གཉིས་ཀྱི་ཐད་ལ་བགྲོ་གླེང་ཞུ་གི་ཡིན། ཐོག་མ་དེ་ལ་ད་ལྟ་རྒྱལ་སྤྱིའི་གསར་ཁང་ཁག་གིས་གླེང་གཞི་ཆེན་པོ་ཆགས་ཡོད་པ་རྒྱ་ནག་གི་གསང་བའི་ཡིག་ཆ་ཕྱི་གྱར་བྱུང་ཡོད་པ་དེའི་སྐོར་ནས་བགྲོ་གླེང་ཞུ་གི་ཡིན། ད་རྒྱབ་ལྗོངས་ཏོག་ཙམ་ཞུ་བ་ཡིན་ན་ཉེ་བའི་ཆར་རྒྱ་ནག་གཞུང་དང་མཉམ་ལས་ཀྱི་གན་རྒྱ་བཞག་ཡོད་པའི་རྒྱ་ནག་གི་ཧྲང་ཧའེ་གྲོང་ཁྱེར་ན་ཡོད་པ་ཨན་ཤུན་དྲ་ཇག་བརྡ་འཕྲིན་ཁང་ནས་ད་ཡིག་ཆ་མང་པོ་ཅིག་ཕྱི་གྱར་བྱུང་ཡོད་པ་ལས་གཙོ་བོ་དེ་རྒྱ་ནག་གི་དྲ་ཇག་བརྡ་འཕྲིན་ཁང་དེ་ལ་རྒྱལ་ཁབ་གཞན་པའི་གཞུང་འབྲེལ་སྲིད་དོན་དང་ཚོང་ལས། ཤེས་རིག་སོགས་ཀྱི་ཡིག་ཆ་རྐུན་འཁྱེར་བྱེད་དུ་བཅུག་པ་དང་དྲ་ལམ་གྱི་མི་སྣ་རྩད་གཅོད་བྱེད་རྒྱུའི་ལས་འགན་བསྐུར་བ་ལ་སོགས་པ་རྒྱ་ནག་གི་དྲ་ལམ་ནས་མི་དམངས་སྟངས་འཛིན་བྱས་སྟངས་སོགས་ཚུད་འདུག་དེ་འདྲའི་སྐབས་ལ་དེ་རིང་ང་ཚོས་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་དུ་གསང་བའི་ཡིག་ཆ་ཕྱི་ལོགས་ལ་གྱར་བ་དེའི་ཞིབ་ཕྲའི་སྐོར་ནས་བགྲོ་གླེང་ཞུ་གི་ཡིན། ཐེངས་འདིའི་ཀུན་གླེང་ལས་རིམ་གྱི་ནང་དུ་ད་ལྟ་བོད་དོན་ལས་འགུལ་བསྟི་གནས་ཁང་གི་དྲ་རྒྱའི་བདེ་འཇགས་ཆེད་ལས་པ་སྲི་ཐར་བློ་བཟང་རྒྱ་མཚོ་ལགས་གདན་འདྲེན་ཞུས་ཡོད་བློ་བཟང་ལགས་བཀྲ་ཤིས་བདེ་ལེགས། ཨ། ཐོག་མ་དེ་ལ་བློ་བཟང་ལགས་ད་ལྟ་འདི་རྒྱལ་སྤྱིའི་ནང་ལ་ད་ད་ལྟ་གསར་འགྱུར་བརྒྱུད་ལམ་ཁག་མང་པོ་ལ་བགྲོ་གླེང་ཤུགས་ཆེན་པོ་བྱེད་ཀྱི་འདུག་ད་ཧྲང་ཧའེ་གྲོང་ཁྱེར་ནང་ཡོད་པའི་ཨན་ཤུན་ལབ་ཡག་གི་ད་བརྡ་འཕྲིན་བཟོ་ལས་ཁང་ལབ་ན་འདྲ། གཙོ་བོ་དེ་རྒྱ་སྐད་ཀྱི་ནང་ལ་ཧེ་ཁེ་དང་ཨ་ནི་ང་ཚོའི་དབྱིན་ཇི་སྐད་ཀྱི་ནང་ལ Hacker ལབ་ཡག་དེ་འདྲའི་གི་ད་བཟོ་ལས་ཁང་ཅིག་རེད་འདུག་ད་དེ་ལ་བོད་སྐད་ཀྱི་ནང་ལ་དྲ་ཇག་བརྡ་འཕྲིན་བཟོ་ལས་ཁང་ལབ་ནས་བསྒྱུར་གྱི་འདུག་ཡིན་ན་དེ་ཏག་ཏག་ཅིག་བསྡད་ཀྱི་ཡོད་མེད་ཧ་གོ་མི་འདུག་སྟེ་གཙོ་བོ་དེ།

ད། ཚོད་དཔག་བྱེད་སྟངས་འདི་ད་དཔེ་མཚོན་འགྲོ་གཅིག་གི་ནང་གཅིག་ག་ཞུ་ལབ་ན་ད། ཚོང་ལས་སྡེ་ཚན་ལབ་ནས་རེད་ད་ད་དེ། རྒྱབ་བཅོལ་བྱེད་མཁན་གྱི་ཚོང་ལས་སྡེ་ཚན་འབྱོར་བ Hacking གི་ཚོགས་པ་དེ་གི། ཨེ་ནི་ནང་ལོགས་ཀྱི་ལས་བྱེད་ཅིག་ཁོ་རང་གི་ད། དཔལ་འབྱོར་གནས་སྟངས་ཡིན་ནས་རེད་འདོད་པ་མ་ཁེངས་ནས་དེ་འདྲའི་ཆེ་བ་ཅིག་ཞུ་ངེས་ཅིག་འདུག་ར། གཉིས་པ་ཅིག་ག་ཞུ་ལ་ན། ཡང་ཚོང་ལས་ཁོ་རང་ཚོ་ད་རྒྱ་ནག་ནང་ལོགས་ལ་ཚོང་ལས་སྡེ་ཚན་ཆུང་ཆུང་ཅིག་མང་པོ་དཔེ་ཡོད་ར་དེ་འདྲ Hacking ཚོགས་པ་དེ་འདྲ། ཨེ་ནི་ཡང་ཕར་ཚུར་འགྲན་བསྡུར་བྱེད་དུས་སྐབས་ལ་ཨེ་ནི་ཕར་ཚུར་ཡང་ཡིག་ཆ་རྐུ་མ་རྒྱག་ནས་ཡང་ཕྱི་ལོགས་ལ་ཤོར་རྒྱུ་དེ་འདྲས་ཀྱི་གནས་སྟངས་འདྲ་པོ་གཅིག་གང་ལ་ཞུས་ངེས་འདུག་ར། ཨ་འདི་དང་མཉམ་དུ་ཡང་གཞན་པ་ཅིག་ག་ཞུ་ལབ་ན་ཡང་ཕྱིའི་རྒྱལ་ཁབ་ཅིག་གི་ཨ་ནི་དེ་ཚོང་ལས་དེ་ནང་ལོགས་ལ་ཨ་ནི་ཡིག་ཆ་འདི་ཚོ་རྐུ་མ་རྒྱག་ནས་ཨ་ནི་མ་སྟོན་སྟོན་པའི་རྣམ་པ་ཞིག་འདུག་ད་ཡིན་ནས་ཉམས་ཞིབ་པ་མང་ཆེ་གི་ད་ཚོད་དཔག་བྱས་ད་དེ་རེད་ལབ་ནས་ཁོ་རང་ཚོ་ཁུངས་སྐྱེལ་ཐུབ་ཀྱི་མི་འདུག་ར་ཡིན་ནས་ད་ཚོད་དཔག་བྱེད་དུས་སྐབས་ལ་གཙོ་བོ་དེ་ག་ཞུ་ལབ་ན་ཚོང་ལས་སྡེ་ཚན་རང་ནང་ལོགས་ཀྱི་ལས་བྱེད་ཅིག་ཨ་ནི་ཚོང་ལས་དེ་ད་དེ་འདོད་པ་མ་ཁེངས་པའི་གི་རྣམ་པ་དེ་ཤུགས་ཆེན་པོ་འདུག་ལབ་ཀྱི་འདུག་གང་ཡིན་ཟེར་ན་ཁོ་རང་ཚོས་དེ་ལ་དེ

ལགས་སོ་ལགས་སོ་ད་ལྟ་ཡིག་ཆ་དང་ཨ་ནི། ད་ལྟའི་ད་ལྟ་གི་དྲ་ཇག་བརྡ་འཕྲིན་བཟོ་ལས་ཁང་དེའི་ནང་གི་མི་དེ་ཚོ་ཕར་ཚུར་སྐད་ཆ་བཤད་རྒྱུ་དང་དེ་འདྲའི་ཡིག་ཆ་གི་རིགས་ཁྱོན་བསྡོམས་ན་ལྔ་བརྒྱ་ར་བདུན་ཅུ་དོན་བདུན་དེ་འདྲའི་འདུག་ལབ་ཀི་འདུག་ད་ལྟའི་དེ་འདི་ཧ་ལས་པ་ཆེན་པོ་ཡིན་ས་རེད་ཨ་ནི། ད་ད་ལྟ་ཉི་མ་ཁ་ཤས་ཀི་ནང་ལ། རྒྱལ་སྤྱིའི་གསར་འགྱུར་བརྒྱུད་ལམ་ཁག་གི་སྐད་གྲགས་ཆེ་ཤོས་དེ་ཚོ་ད་གནས་ཚུལ་རིམ་པས་མཐོང་ཡོང་གི་འདུག་རེད་བ་ཡིག་ཆ་དེའི་ནང་ལ་ཨོ་འདི་ལབ་ཤ་ཨོ་འདི་འདུག་འདི་འདུག་ལབ་ནས་གནད་དོན་མང་པོ་བཅུག་འདུག་ད་རྒྱལ་སྤྱིའི་རྒྱུགས་ཆེ་བའི་གསར་ཁང་སྐད་གྲགས་ཅན་དེ་ཚོ་གི་དོ་སྣང་བྱེད་ས་ལབ་ན་འདྲ་ཡིག་ཆ་དེའི་ནང་གི་ང་ཚོའི་སྔོན་མ་མ་གོ་ཡ་ག་རེ་རྙེད་ས་འདུག། ད་དོན་དེ་ལ་བཤད་བྱེད་ན་ད་མ་གོ་བ་རང་རེད་ལབ་ན་ཏོག་ཙམ་ཁག་པོ་འདུག་ར་གང་ཡིན་ཟེར་ན

ཨ་ནི་འདི་མཉམ་དུ་ལག་ཐོགས་ཁ་པར་རྒྱ་ནག་ནས་བཟོས་པའི་ལག་ཐོགས་ཁ་པར་རྒྱལ་སྤྱིའི་སྡིངས་ཆ་ན་མང་པོ་བོད་འདུས་པ་ད་འདི་ཚོ་ནང་ལོགས་ལས་སླ་པོ་བསླུ་བའི་གི་གནས་སྟངས་ཅིག་འདི་ནང་ལོགས་ར་སྤྲོད་བྱེད་འདུག་དོ། འདི་ཏོག་ཙམ་ཉེན་ཁ་ཚ་པོ་བརྩི་གི་འདུག་རོ། ཨ་གཉིས་པ་འདི་ད་ལྟ་ཨ་རི་དང་འབྲེལ་བ་ཆགས་རྒྱུ་འདི་ན་འདི་ལོས་དོ་ད་ལྟ Critical Infrastructure ད་ལུང་པའི་གི་ད་འཕྲུལ་ཆས་ལབ་ནའི་རེད་གལ་ཆེ་ཤོས་ད་དཔེར་ན་གློག་ད།

དེ་འདྲས་ཀྱི་ཡང་འཕྲུལ་ཆས་ག་རེ་ག་རེ་ཡོད་མེད་ཨེ་འདི་གི་ཡང་རྒྱ་ནག་དབུས་གཞུང་གཅིག་པོ་མིན་པ་བྱས་རྒྱ་ནག་གི་ས་གནས་ཀྱི་གཞུང་ད་དཔེར་ན་བོད་ནང་ལོགས་ལ་ཡོད་བའི་གི་ཡང་རྒྱ་ནག་གི་སྟངས་འཛིན་བྱེད་མཁན་གྱི་ཉེན་རྟོག་པ་ཡིན་ནའི་རེད East Turkistan ན་ཡོད་པའི་ཉེན་རྟོག་པ་ཡིན་ནའི་ཁོང་རང་ཚོ་ལ་ཡང་འཕྲུལ་ཆས་དེ་འདྲ་དེ་འདྲ་ཡོད་ལ་འདོན་ཨེ་འདི་འདི་ག་ལ་རྒྱ་ནག་ནང་ལོགས་ཡོད་བའི་གི་ད་ལྟ་ལྟ་ཞིབ་བྱས་གི་ད་འཕྲུལ་ཆས་མང་པོ་ཅིག་རྒྱལ་སྤྱི་གཅིག་པོ་མིན་པ་བྱས་རྒྱ་ནག་བོད་དང་ཤིན East Turkistan དང་ཨ་ནི་ད་ལྟ་འདི་ཡོད་རོ། རྒྱ་ནག་ནང་ལོགས་རང་ལ་བྱས། དེ་ཚོ་ཚང་མའི་གི་གནད་དོན་གཅིག་ད་ཞིབ་ཚགས་པོ་ཅིག་འདུག་ལའི་འགྲོ་ཅི་ཞང་དུ་ལའང། ལ་སོ། ཨ་ནི། ད་ཁོ་ཚོ་གི་ལས་ཀ་བྱེད་སྟངས་དེ་ཚོ་ཡ་ཕྱི་ལོགས་ལ་ཐོན་ཡོད་རྒྱུ་དེ་ཚོ་གི་ནང་ལ་དཔེར་བྱས་ན། རྒྱ་ནག་གི་ད་ལྟ་བདེ་འཇགས་ལས་ཁུངས་ལབ་ན་འདྲ་དམག་དོན་ལས་ཁུངས་ཡིན་ན་འདྲ་ཨ་ནི་ས་གནས་སྲིད་གཞུང་སོ་སོ་གི་སྤྱི་བདེ་ལས་ཁུངས་དེ་འདྲའི་མང་པོ་ཡོད་ར་དེ་འདྲའི་གི་ཨ་ནི་ཁོ་ཚོས་ད་ལྟ་གི་འདི་བཟོ་ཚོང་ཁང་དེ་ལ་ང་ཚོ་ལ་མི་འདི་འདྲའི་གི་ཡིག་ཆ་དགོས་གི་འདུག་འདི་འཚོལ་རོགས་བྱེད་ལབ་ཨ་ནི་དེ་ལ་རིམ་པ་གི་དངུལ་སྤྲད་ཡ་ད་དེ་འདྲའི་རེད་འདུག་དཔེར་བྱས་ན་ཡ། རྒྱ་ནག་གི་ས་གནས་སྲིད་གཞུང་གཅིག Vietnam གི་ཕྱོགས་ཁར་ལོག་པར་ད་ང་ཚོས་འདི་འདྲའི་སྒེར་གྱི་དྲ་ཚིགས་དེ་འདྲའི་གི་སྒང་ལ་འགྲོ་ཆེད་ཡིག་ཆ་རྐུ་མ་རྒྱག་གི་བཅུག་ཡ་དང་ད་ག་ནང་བཞིན་གི་ཡ་ད་ད་ཡ་དེ་འདྲའི་དེ་ལ་ད་ད་རྒྱ་སྒོར་ཁྲི་བཅུ་ཅིག་རེད་ལབ་གི་འདུག་ད་ག་ནང་བཞིན་གི་ཡ་ཨོ་ང་ཚོ X དྲ་ཚིགས་གི་ནང་ལ་མི་འདི་འདྲའི་གི་གནས་ཚུལ་སྤེལ་གི་བསྡད་མཁན་འདིའི་གི་རྒྱབ་ལྗོངས་ད་དེ་འདྲའི་ཚོ་དགོས་གི་འདུག་ལབ་ནས་དེ་འདྲའི་ཁོ་ཚོ་ལ་ལས་ཀ་བསྐུལ་ཨ་ནི་ཁོ་ཚོ་གི་དེ་ཚོ་འཚོལ་ཡ་དང་ཨ་ནི་དྲ་ལམ་ནས་ད་གསང་བ་གི་ཐོག་ནས་རྐུ་རྐུ་འཁྱེར་བྱེད་ཡ་དང་ཡང་ན་ཡིག་ཆ་བསྡུ་གི་ཡོད་རྒྱུ་དེ་འདྲའི་རེད་ཤ། ད་སྒང་ནས་བློ་བཟང་ལགས་ཀྱིས་གསུངས་སོང་སྤྱིར་བཏང་གནས་ཚུལ་འདི་འདྲའི་མང་པོ་ཅིག་རྒྱལ་སྤྱིའི་ནང་ལ་ད་ཡོངས་ཡོངས་གྲགས་གསང་བ་འདྲ་པོ་ལབ་གི་རེད་ཚང་མས་དེ་འདྲའི་རེད་ལབ་ནས་བཤད་གི་ཡོད་རེད་དེ་བདེན་དཔང་འདྲ་པོ་ད་ར་སྤྲོད་དེ་འདྲའི་ཁྱོན་ནས་ཡོད་པ་མ་རེད་ལབ་གི་འདུག་ད་ད་ང་ཚོས་གསར་འགྱུར་གྱི་ལམ་ཁོག་མཐོང་པའི་ནང་དུ་ད་ཨ་རིའི FBI འདི་ཚོ་གི་ཡིན་ན་ད་ད་ཡིག་ཆ་འདི་ལ་ཧ་ལས་པ་དོ་སྣང་བྱེད་གི་འདུག་ལབ་གི་འདུག་རྒྱལ་སྤྱིའི་ནང་ལ་ཡིག་ཆ་འདི་ལ་འདི་འདྲའི་དོ་སྣང་བྱེད་དགོས་ཡ་རྒྱུ་མཚན་ག་རེ་ཡིན་ནམ། ད་དེའི་རྒྱུ་མཚན་དེ་གཅིག་དེ་ཆགས་འདུག་གང་ཡིན་ཟེར་ན་ད་ལུང་པ་མང་པོ་རྒྱ་ནག་ནང་ལོགས་ལ་རྒྱུན་དུ་ད་དྲ་རྒྱའི་གི་ད་རྐུ་མ་རྒྱག་ཡ་ཡིག་ཆ་ཡིན་ནའི་རེད་ད་དྲ་རྒྱའི་ནང་ལོགས་ལ་ད་འཇབ་རྒོལ་བྱས་དེ་འདྲའི་ད་རྒྱ་ནག་ཆེ་ཤོས་རུ་ཆགས་གི་ཡོད་ར་རྒྱལ་སྤྱིའི་གི་ཚོང་ལས་སྡེ་ཚན་ཡིན་ནའི་རེད་རྒྱལ་སྤྱི་ད་རྒྱལ་སྤྱི་ནང་ཡོད་ལུང་པ་མང་པོ་ཅིག་ལྷན་ཁང་ད་གཞུང་འབྲེལ་མ་ཡིན་པ་ཚོགས་པ་ད་དེ་མང་པོ་ཅིག་ནང་ཆགས་གི་ཡོད་ནའི་དེ་གི་རྒྱབ་ནས་ག་འདྲས་བྱེད་གི་ཡོད་མེད་ཅོ་ར་དེ་མང་ཆེ་ཚོད་དཔག་རུ་ཚོད་དཔག་བྱེད་དུས་སྐབས་ལ་མཚམས་མཚམས་ཏག་ཏག་ཐིག་གོ་རེད་མཚམས་མཚམས་ཏག་ཏག་ཐིག་གོ་མ་རོ། དཔེར་ན་དེ་འདྲ supply chain གི་རྙོག་དྲ་དེ་ནས་དེ་འདྲ་བྱེད་ཀྱི་ཡོད་རེད་ལབ་ནས་ཡང་ར་སྤྲོད་བྱས་ཏེ་ཁག་པོ་རེད། ད་དེ་འདྲ་གི་གནས་སྟངས་བྱེད་དུས་སྐབས་ལ་ད་རིང་གི་ཡིག་ཆ་དེ་ཐོན་ཡོང་དུས་སྐབས་ལ་མང་པོ་ཅིག་ད་འདི་ཞུ་གི་འདུག་དཔེ་ཆ་ཚིག་གཅིག་ག་རེ་བེད་སྤྱོད་བཏང་གི་འདུག་ན state craft ལབ་འདུག། དེ state craft ལབ་ན་ད་བོད་སྐད་ནང་ལ་ཐབས་ཇུས་འདྲ་བོ། ལུང་པ་ཅིག་གི་རྒྱབ་སྐྱོར་བྱེད་སྟངས་ཀྱི་ཐབས་ཇུས་དེ་ཚང་མ་ཐོན་ཡོང་གི་ཡོད་རོ། ཨ་ནི་དེ་གི། ཕྱོགས་གཅིག་ནས་ལུང་པ་སུ་ཡིན་ནའང་སོ་སོའི་ལུང་པ་དེ་གི་ཐབས་བྱུས་བྱེད་སྟངས་དེ་སྟོན་གི་མ་རོ། ད་ད་རེས་དེ་མར་ཐོན་གྱི་ཡོད་རོ། ག་རེ་ལབ་ན་རྒྱ་ནག་གི་ནང་ལོགས་ལ་གཅིག་ཁྱད་པར་ཅིག་ག་རེ་འདུག་ལབ་ན། རྒྱ་ནག་གི་ཚོང་ལས་སྡེ་ཚན་དེ་འདྲ་ད་ད་ད་ཐབས་བྱུས་བྱེད་རྒྱབ་སྐྱོར་བྱེད་མཁན་གྱི་ད་ད་ཚོང་ལས་སྡེ་ཚན་ཡོད་རོ། དེ་ད་རྒྱ་ནག་གཞུང་ལས་ཀ་མཉམ་དུ་མང་པོ་བྱེད་ཀྱི་འདུག། རྒྱལ་སྤྱི་གི་ལུང་པ་མང་པོ་ཅིག་ལ་སོ་སོ་རང་གི་ལུང་པ་རང་གི་གཞུང་ད་གཞུང་འབྲེལ་མ་ཡིན་པ་གི་ཚོང་ལས་སྡེ་ཚན་དེ་མཉམ་དུ་ལས་ཀ་བྱས་ཏེ་ཁག་ཁག་ཡོད། རྒྱ་ནག་ལ་དེ་མཉམ་དུ་ལས་ཀ་བྱེད་ཀྱི་ཡོད་དུས་སྐབས་ལ་ཐབས་བྱུས་དེ་མར་ཐོན་གྱི་ཡོད་རོ།

གཙོ་བོ་དེ་ཁོང་རང་ཚོ་གི་ཐབས་ཤེས་དེ་ག་རེ་ལབ་ན་བཙན་བྱོལ་ནང་ལོགས་ཡོད་པ་གི་གནད་ཡོད་མི་སྣ་མང་པོ་ཅིག་གི་ལག་ཐོགས་ཁ་པར་ནང་འཛུལ་ནས་ཁོང་རང་ཚོས་ཡིག་ཆ་རྐུ་མ་རྒྱག་ཡ་རེད་འདུག། ད་ད་རིང་གི་སྙན་ཐོ་འདི་དང་ད་རིང་གི་ཡིག་ཆ་ཐོན་རྒྱུ་འདི་ནང་ལོགས་ལ་ཅིག་ག་རེ་བཏོན་འདུག་ལབ་ན། དེ་དུས་ཉིས་སྟོང་བཅུ་དགུ་གི་ད་ལྟ་དྲ་འབུ་བཏང་མཁན་གྱི་བཏང་ས་དང་འབྲེལ་བ་བྱེད་ས་ཀྱི་དྲ་རྒྱའི་ཁ་བྱང་འཇོག་ར IP address ཞུ་གི་འདུག་དེ། ད་རིང་གི i-Soon གི་ཡིག་ཆ་དེ་ནང་ཐོན་གྱི་འདུག་དེ་ཐོན་གྱི་ཡོད་དུས་སྐབས་ལ་ཨ་ནི་ང་ཚོ་ལ Poison Carp ཞུ་གི་ར་དེ་དྲ་འབུ་བཏང་མཁན་དེ་ཁོང་ཚོ་ཡིན་ས་རེད་ལབ་ནས་ཡང་དེ་ཅིག་འབྲེལ་བ་ཅིག་ཆག་གི་འདུག། ལགས་སོ་ད་ལྟ་སྒང་ནས་བློ་བཟང་ལགས་ཀྱིས་གསུང་བ་ནང་བཞིན་ཉིས་སྟོང་བཅུ་དགུ་ལོ་སྐོར་ཅིག་གསུངས་སོང་ད་ག་ནང་བཞིན་གྱི་ད་ལྟ་ཁོ་ཚོ་གི་ཡིག་ཆ་དེ་ཕལ་ཆེར་འདས་པའི་ལོ་ངོ་བརྒྱད་ཀྱི་ནང་ལ་ཁོ་ཚོ་ག་རེ་ག་རེ་བྱས་ཡོད་པ་མང་པོ་ཅིག་འདུག་གསུང་གི་འདུག་དེ་ཡིན་དུས་སྐབས་ལ་ད་ལྟ་ཡ The Guardian ཁོ་ཚོ་གི་གསར་ཁང་གིས་གནས་ཚུལ་ཅིག་སྤེལ་སོང་དེ་ཚོའི་ནང་ལ་བོད་པ་དང་འབྲེལ་བ་ཡོད་རྒྱུ་ཡིག་ཆ་གཞན་པ་ཁ་ཤས་ཡོད་ས་རེད་གཞན་པ་ག་རེ་ག་རེ་འདུག།

ལགས་སོ་ད་ལྟ་གཅིག་དེ། དཔེ་ལབ་ན་རྒྱལ་སྤྱིའི་ནང་ལ་ད་ང་ཚོའི་རྩོམ་རིག་འགྲན་བསྡུར་དེ་འདྲ་ཡིན་ན་འདྲ་ཡང་ན། སྒྱུ་རྩལ་བརྩམས་ཆོས་ཡིན་ན་འདྲ་ཡང་ན་སྒྲུང་དེ་འདྲ་བྲིས་པ་ཡིན་ན་འདྲ་དེ་འདྲ་གི་ནང་ལ་ཨ་ནི་ཅིག་བོད་པ་གཙོ་བྱས་པ་གི་ད་རྒྱ་ནག་གི་དབང་སྒྱུར་འོག་ན་ཡོད་པའི་མི་རིགས་ཁག་གི་གནད་དོན་དེ་ཚོ་ཡོང་བ་ཡིན་ན་དེ་ཉེན་ཁ་ཆེན་པོ་ཡིན་པ་དང་དེ་ཡོང་ཆོག་གི་མེད་པ་དང་དེ་འདྲ་གི་ཡིག་ཆ་ཅིག་འགྲོ་གི་འདུག་རོ་དེ་ཕལ་ཆེར་ད་ཡིག་ཆ་མང་པོ་ཡོད་དུས་སྐབས་ལ་ནང་གི་འཚོལ་ཡ་ཁག་པོ་ཡོད་ཀྱི་རེད་དེ་ཕལ་ཆེར་གསར་ཁང་ཅིག་གི་དེ་འདྲ་གི་གནས་ཚུལ་ཅིག་བཏོན་འདུག་བསམ་སོང་དེ་ནས་ད། ད་ལྟ་གི་རྒྱ་ནག་གི་ཡིག་ཆ་ཕྱི་ལོགས་ལ་ཤོར་ཡོད་རྒྱུ་འདི་གི་སྤྱིར་བཏང་ག་རེ་མཚོན་གི་ཡོད་རེད་ད། ཡིག་ཆ་འདི་འདྲའི་མང་པོ་ཅིག་དུས་ཚོད་འདི་འདྲའི་ཅིག་ལ་ཕྱི་ལོགས་ལ་ཤོར་ཡོང་ཡ་དེ་ད་ཤོར་སྟངས་སྒང་ནས་ཅིག་གསུངས་སོང་ཁོ་ཚོའི་ནང་ཁུལ་ནས་ཅིག་ཡིན་ས་རེད་གསུང་གི་འདུག་སྤྱིར་བཏང་འདི་གི་མཚོན་དོན་འདྲ་བོ་ག་འདྲའི་ངོས་འཛིན་བྱེད་ཀྱི་འདུག། ད་དེ་སེང་གེ་ལགས་ཀྱི་དེ་དྲི་བ་དེ་དངོས་གནས་དཔེ་རང་གལ་ཆེན་པོ་ཞིག་རེད་གང་ཞེ་ན་དེ་གི་རྒྱ་ནག་ནང་ལ་འགྱུར་བ་ཅིག་འགྲོ་གི་ཡོད་ཅིག་ཁ་གསལ་པོ་འདྲ་བོ་ཞིག་མཐོང་གི་འདུག་ད་ང་རང་སྒེར་གྱི་བསམ་ཚུལ་རོ་ཞུས་ན་རོགས་གང་ཞེ་ན། ད་ལྟ་བར་དུ་ལ་ལོ་བཅོ་ལྔ་ཉི་ཤུ་ནང་ལོགས་ལ་རྒྱ་ནག་གིས་ད་ལྟ་འཇབ་རྒོལ་བྱེད་མཁན་དང་ད་ཡིག་ཆ་རྐུ་མ་རྒྱག་མཁན་དང་དེ་འདྲས་ཀྱི་ད་ཚོང་ལས་སྡེ་ཚན་ཞུས་ནའི་རེད་རྒྱ་ནག་གཞུང་ཞུས་ནའི་རེད་ད་འདི་ཚོ་མཉམ་དུ་ལས་ཀ་བྱེད་ཀྱོག་གནས་ཚུལ་མང་པོ་ཅིག་ཡོད་ར་ཡིན་ནའི་ཕྱི་ལོགས་ལ་དོན་ཀྱོག་གནས་ཚུལ་དཔེ་ཉུང་ཉུང་རེད་ད་ཉིས་སྟོང་བཅུ་བདུན་ལ་ད་ལྟ་ཝེ་པོ་གི་ད་ལྟ་འདི་ཞུ་དགོས་ར་སྟངས་འཛིན་བྱེད་སྟངས་ནང་དོན་སྟངས་འཛིན་བྱེད་སྟངས་ཀྱི་ཡིག་ཆ་ཚུན་ཆོད་ཅིག་ཐོན་དུས་རྒྱལ་སྤྱིའི་ནང་ལོགས་ཧང་འདྲ་བོ་སང་ཡག་གི་གནས་སྟངས་འདྲ་བོ་ཆགས་ཡོད་ར་དེ་འདྲས་གནད་དོན་འདི་ཚོ་དཔེ་ཉུང་ཉུང་ཐོན་གྱི་འདུག་ད་དེ་གིས་ཅིག་ག་རེ་སྟོན་གྱི་ཡོད་ལབ་ན་རྒྱ་ནག་ནང་ལོགས་ལ་འགྱུར་བ་ཅིག་འགྲོ་གི་ཡོད་གང་ཡིན་ཟེར་ན་ད་ལྟ་ཚོང་ལས་སྡེ་ཚན་མང་པོ་ཅིག་གི་བསམ་ཚུལ་ཞུ་ཡས་དེ་འདྲ་བོ་ཡིན་ན་ག་རེ་ལབ་ན་ད་ཉམས་ཞིབ་པ་མང་པོ་ཅིག་བསམ་ཚུལ་དེ་ག་རེ་ལབ་ན་དེ་ཚོང་ལས་སྡེ་ཚན་དེ་ལས་བྱེད་ཅིག་འདོད་པ་མ་ཁེངས་པའི་རྣམ་པ་ཅིག་ཡོད་ར་དེ་ཅིག་སྟོན་དུས་སྐབས་ལ་ཨོ་ད་ད་ལྟ་རྒྱ་ནག་གི་ནང་ལོགས་ལ་དྲ་རྒྱའི་གི་ནང་ལོགས་ལ་ད་དེ་འདྲའི་གི་འཇབ་རྒོལ་བྱེད་ཡས་དང་དེ་འདྲའི་གི་གནས་སྟངས་དེ་ཤུགས་ཆེན་པོ་བྱས་དུས་སྐབས་ལ་ད་དེ international out of hand ལབ་གི་འདུག།

ཨའི་སུན་ནང་ལོགས་ཀྱི་ལས་བྱེད་ཁོ་རང་ཚོར་འདོད་པ་མ་ཁེངས་པ་དཔལ་འབྱོར་གྱི་གནས་སྟངས་ཡིན་ནའི་རེད་འདོད་པ་མ་ཁེངས་པ་ལས་ཀ་ལ་འདོད་པ་མ་ཁེངས་པ་དེ་འདྲའི་ཀྱི་གནད་དོན་མང་པོ་ཅིག་འདི་ནང་ལོགས་ལ་བཀོད་ཡོད་དུས་སྐབས་ལ་འདི་གི་ཅིག་འགྱུར་བ་ཅིག་འགྲོ་གི་ཡོད་པ་དེ་ཁ་གསལ་པོ་རེད་བསམ་གི་འདུག་ཨ་འགྱུར་བ་དེ་ཕྱོགས་གཅིག་ནས་ལྟ་དུས་སྐབས་ལ་འདི་རེད་བསམ་གི་འདུག་རྒྱ་ནག་གཞུང་གི་ཕྱོགས་གཅིག་ནས་འདི་ཚོ་མང་པོ་ཅིག་དང་པོ་གློད་བཞག་ཡོད་ར་གློད་ཚར་དུས་སྐབས་ལ་ཡིན་ཡང་ཚུར་སྟངས་འཛིན་བྱེད་མ་ཐུབ་ཡག་གི་རྣམ་པ་ཅིག་འདུག། ལགས་སོ་དེ་ནི་འདི་ལ་ད་རྒྱལ་སྤྱིའི་སྲིད་གཞུང་ཁག་དང་ཚོགས་པ་དེ་འདྲའི་གི་ལྟ་ཚུལ་ག་ལྟ་ཚུལ་ལབ་ནའང་འདྲ་གང་ལྟར་ཡིག་ཆ་འདིའི་སྒང་ལ་རྣམ་འགྱུར་དེ་འདྲའི་ག་འདྲའི་ཕེབས་ཀྱི་འདུག། ད་འདི། ད་ལྟ་སྟངས་གཉིས་འདུག་ར་དྲ་རྒྱའི་གི་རང་དབང་གི་ལྟ་སྟངས་ཅིག་དང་ད་ད་ལྟ་རྒྱ་ནག་དང་འབྲེལ་བ་ཡོད་པ་ད་དཔེར་ན་ང་ཚོ་བོད་པ་ཡིན་ནའི་རེད་ཨ་རིའི་གཞུང་ཡིན་ནའི་རེད་འདི་གི་ལྟ་སྟངས་འདི་ཏོག་ཙམ་ཁྱད་པར་ཞིག་འདུག་གང་ཡིན་ཟེར་ན་ཨ་རིའི་གཞུང་དང་ད་ང་ཚོ་བོད་པ་ཡིན་ནའི་རེད་ད་ད East Turkistan ཡིན་ནའི་རེད་ཡང་རྒྱ་ནག་གིས་ད་ལྟ་བརྙས་བཅོས་བཏང་བའི་ལུང་པ་མང་པོ་ཅིག་ཡོད་ར་དེ་འདྲས་ཡིན་ན་དེ་རྦད་ཁོ་རང་དཀའ་ངལ་ཆེན་པོ་ཅིག་གནས་སྟངས་བྱས་ད་དེ་འདྲ་འགྲིག་གི་མེད་པའི་གི་གནས་སྟངས་བྱས་འདི་ནང་ལོགས་གི་ཡིག་ཆ་བྱེད་སྟངས་དང་དེ་ཚོ་ད་རྒྱལ་སྤྱིའི་གི་ཁྲིམས་དང་དྲ་རྒྱའི་རང་དབང་དང་ཐོབ་ཐང་དང་དེ་ཚོ་ཚང་མ་མཐུན་གི་མི་འདུག་ལབ་གི་འདུག་ར་ད་ཡིན་ནའི་ཡང་ཕྱོགས་གཞན་པ་ཅིག་བཏང་ཡས་དེ་ཡང་རྒྱལ་སྤྱི་གི་ད་དེ་ཡང་ད་རིགས་ཞུ་ནས་དེ་གལ་ཆེན་པོ་རེད་བསམ་གི་འདུག་ར་ཡང་རྒྱལ་སྤྱི་གི་ནང་ལོགས་ལ་ད་ལྟ་དྲ་རྒྱའི་རང་དབང་དང་ཐོབ་ཐང་དང་དེ་འདྲས་གི་ལྟ་དུས་སྐབས་ལ་ཁོ་རང་ཚོ་དེ་ཡང་ག་རེ་དང་མཉམ་དུ་ཏོག་ཙམ་སྦྱར་གྱི་འདུག་ལབ་ན་སྔོན་མ་ཉིས་སྟོང་བཅུ་བདུན་ཉིས་སྟོང་བཅུ་བདུན་ནང་ལོགས་ལ་ད་ལྟ FinFisher ལབ་ནས་ཡང་ཚོང་ལས་སྡེ་ཚན་ཅིག་ཡོད་ར Germany ལ་ཡོད་པ་དེ་གིས་ཡང་ལུང་པ་དེ་འདྲས་གི་ཚབ་ཞུས་ནས་ཡང་དེ་འདྲས་འདྲ་པོ་བཏང་ཡས་དང་དེ་འདྲས་གནས་ཚུལ་མང་པོ་སྤེལ་གྱི་ཡོད་ར་དེ་དང་གཅིག་པ་གཅིག་རྐྱང་ད་ལྟ་ཉིས་སྟོང་བཅུ་དགུ་ནང་ལོགས་ལ་ད་ལྟ NSO Group ཞུ་ཡས་ཅིག་ཡོད་ར་དེ་ད་ལྟ Israel ལ་ཡོད་པ་དེ་གིས་ཡང་རྒྱལ་སྤྱིའི་ནང་ལོགས་ལ་དེ་འདྲས་བྱེད་ཡས་གི་འཇབ་རྒོལ་བྱས་ད་དེ་འདྲས་ཀྱི་གནས་སྟངས་མང་པོ་ཅིག་ཡོད་ར་ད་ཁོ་རང་ཚོས་ག་རེ་ཞུ་དགོས་ར་དེ་ཚོ་ཚང་མ་འགྲིག་གི་མི་འདུག་ཨ་ལུང་པ་དེ་ཚོ་གི་འཕྲུལ་ཆས་དེ་ཚོ་བེད་སྤྱོད་བཏང་ནས་རྒྱལ་སྤྱིའི་གི་ཐོབ་ཐང་དང་འགྲོ་བ་མིའི་ཐོབ་ཐང་དང་འགལ་གྱི་འདུག་དེ་འདྲས་ཡོད་དུས་སྐབས་ལ་འདི་ལ་ཁྲིམས་ཁྲིམས་འཆར་ཡག་པོ་ཅིག་དགོས་འདུག་ཨ་གཉིས་པ་ལུང་པ་སུ་སུ་གི་བྱེད་ཀྱི་ཡོད་ན་འདི་ར་སྤྲོད་བྱེད་ཐུབ་ཡས་ཀྱི་ལམ་ཁ་ཅིག་འཚོལ་དགོས་འདུག་ཨེ་འདི་དཔལ་ཡོན་དང། མཉམ་འབྲེལ་རྒྱལ་ཚོགས་ཡིན་ནའི་འདི་གང་དོ་སྣང་བྱེད་དགོས་འདུག་ལ་ངས་དེ་འདྲའི་ཁ་ཤས་ཤིག་དོ་སྣང། ལགས་སོ་ཨ་ནེ་བློ་བཟང་ལགས་ང་གཉིས་དུས་ཚོད་མང་པོ་མི་འདུག་ང་ལ་ལན་རྡོག་རྡོག་ཅིག་ཡིག་ཆ་གསང་བ་ཕྱི་ལོགས་ལ་ཤོར་ཡོད་རྒྱུ་གི་རྒྱ་ནག་གི་ཡིག་ཆ་དེའི་ནང་ལ་ང་ཚོ་བོད་པ་དེ་ཚོ་གིས་དོ་སྣང་བྱེད་དགོས་ཡ་དེ་འདྲའི་ག་རེ་འདུག། ད་འདི་དོ་སྣང་བྱེད་དགོས་ཡ་གཅིག་ག་རེ་འདུག་ལབ་ན། ད་གིན་སྙན་དུ་ཞུ་བ་ནང་བཞིན་ད་འདི supply chain ཞུ་གི་རོ། རྒྱ་ནག་གི་ལག་ཐོགས་ཁ་པར་རྒྱ་ནག་ནས་བཟོས་པའི་གི་འཕྲུལ་ཆས་དང་རྒྱ་ནག་ནས་བཟོས་བའི་གི། ལག་ཐོགས་ཁ་པར་ཡིན་ན་དེ་ཚོ་ང་ཚོ་བེད་སྤྱོད་གཏོང་ཡ་དེ་གཟབ་གཟབ་བྱེད་དགོས་ཡ་དཔེ་གལ་ཆེན་པོ་འདུག་གང་ཡིན་ཟེར་ན་འདི་ནང་ལོགས་ལ་དེ་འདི་རྒྱུད་ནས་འདྲ་པོ་ཡོང་མི་སྲིད་པ་རེད་མི་འདུག་རོ། ཨ་འདི་འདྲའི་གི་འཕྲུལ་ཆས་དེ་ཚོ་ད་ལྟ་བེད་སྤྱོད་གཏོང་གི་ཡོད་པའི་གི་གནས་གནད་དོན་འདི་ཡོད་དུས་སྐབས་ལ། ད་གཙོ་བོ་ང་ཚོ་བཙན་བྱོལ་ནང་ལོགས་ཅིག་ཡིན་དུས་སྐབས་ལ་རྒྱ་ནག་གི་ནས་བཟོས་པའི་གི་འཕྲུལ་ཆས་དེ་ཚོ་ང་ཚོ་ད་གཙོ་བོ་བདེ་འཇགས་རང་ལ་བསམ་བློ་བཏང་ན་དེ་བེད་སྤྱོད་གཏོང་ཡ་མི་འདུག། ལགས་སོ། ཨ་ནེ། བློ་བཟང་རྒྱ་མཚོ་ལགས་དེ་རིང་ཀུན་གླེང་བརྙན་འཕྲིན་ལས་རིམ་ནང་ཕེབས་བྱས་ཉེ་བའི་ཆར་རྒྱ་ནག་གི་དྲ་ཕྱོགས་བརྡ་འཕྲིན་བཟོ་ལས་ཁང་ཞིག་ནས་ཡིག་ཆ་མང་པོ་ཅིག་ཕྱི་ལོགས་ལ་ཤོར་ཡོད་པ་དེའི་སྐོར་ནས་ཞིབ་ཕྲ་བཀའ་མོལ་གནང་བ་བཀའ་དྲིན་ཆེ།